ཉན་དགོས་པ་ཡིན། ཉན་དགོས་པ་དེ་ལྟར་བྱས་ན་རྟོགས་པའི་སྣེ་དང་པོ་ཆོས་གྲྭ་ནས་སྐྱེ་བ་ཡིན། རྟོགས་པའི་སྣེ་དང་པོ་དེ་ཆོས། ཆོས་ཉན་པའི་སྐབས་ལ་ནི་རྟོགས་པའི་སྣེ་དང་པོ་དེ་སྐྱེ་གི་རེད། བླ་མས་ཀྱང་ཆོས་ཁྲི་སྟེང་ནས་ཤེས་པ་ལྟ་བུ་ཤག་ཏུ། འདེད་དང་ཇག་འཕེན་ནི་ཞུས་ཀྱང་མི་འོང། བླ་མ་ཡང་དེ་ནི། ཆོས་ཁྲི་སྟེང་དུ་ཤེས་པ་དང། ནོར་ལོག་པས་ལྐོག་ཆུ་དུ་ལྐོག་ཆུ་དུ་ནི། སུ་ཇག་ཞུ་གི་ཞུ་གི་ཅི་ནི་ཤེས་པ་དང། ཆོས་ཁྲི་སྟེང་དུ་ཤེས་པ་ཉིད་པོ་སྟེ་ཆོས་ཁྲི་སྟེང་དུ་ཤེས་པ་དེ་ཞེ་དྲག་ཡག་ཡོང་གི་རེད་ཟེར་བླ་མ་ལ་ཉན་པ་པོ་དེ་ནི་ཆོས་གྲལ་དུ་ཉན་པ་དེ་རྟོགས་པའི་སྣེ་དང་པོ་དེ་སྐྱེ་གི་རེད་ཟེར། སློབ་མས་ཀྱང་ཆོས་གྲལ་དུ་ཡིད་འཁོར་བ་ལྟ་བུ་ལྐོག་ཏུ་བློ་སྦྱོང་བ་ལ་ཡང་མི་ཡོང་བ་ཡིན། སྔོན་དགེ་བཤེས་པོ་ཏོ་བས་ཆོས་གང་གསུངས་དང། ཐ་ན། བྱ་སྒྲུང་གསུངས་པ་ཚུན་ཀྱང་སེམས་ལ་ཤིན་ཏུ་ཕན་པ་ཞིག་ཡོད་ཅེས་ཟེར། དགེ་བཤེས་པོ་ཏོ་བ་གིས་ནི་ཆོས་བཤད་པ་དེ་ཚང་མ་ཐམས་ཅད་སེམས་ལ་ཕན་པ་དེ། བྱ་སྒྲུང་ཟེར་མཁན་དེ་བྱ་ཀྱི་སྒྲུང་དེ་འདྲ་གསུངས་པ་ཡིན་ནའང། སེམས་ལ་ཕན་པ་དེ་འདྲ་ཡོང་གོ། དེའི་ཚེ་དགེ་བཤེས་ཆོས་ཀྱི་འོད་ཟེར་ཞེས་པ་མཁས་པ་ཆེན་པོ་ཞིག་ཡོད་པས། མདོ་སྔགས་སོགས་ལ་རྒྱས་པར་ཇི་ཙམ་གསུངས་ཀྱང་སེམས་ལ་མི་ཕན་པའི་ཚུལ་དེ་འགའ་ཞིག་གིས་དགེ་བཤེས་པོ་ཏོ་བ་ལ་ཞུས་པར་པོ་ཏོ་བས་ཁོང་གིས་ལེགས་པར་བཤད་པ་འབའ་ཞིག་གསུངས་པ་ཡིན་ཀྱང་ངེད་གཉིས་ཀྱི་འཆད་ལུགས་ཀྱི་ཁྱད་པར་ཡིན་གསུངས། དགེ་བཤེས་ཆོས་ཀྱི་འོད་ཟེར་ཟེར་མཁན་དེ་ལ་ནི་ཆོས་བཟང་པོ་ཆོས་གང་བས་རྒྱ་ཆེ་ཆེ། ཆོས་ཟབ་མོ་ཤེས་ལ་སོགས་ཡོད་ཡོད་རེད་ཡིན་ན་ཡང་སེམས་ཅན་ལ་དེ་འདྲ་ཕན་ཕན་པ་ཅིག་ཡོང་གི་མེད་པ་རེད་ཆོས་ཞུ་མཁན་དེ་ཙམ་ཅིག་ཡོང་གི་མེད་པ་རེད་དགེ་བཤེས་པོ་ཏོ་བ་ཀྱི་སྒྲུང་དེ་འདྲ་བཤད་ཀྱི་ན་ཡང་ཉན་མཁན་ཞེ་དྲག་ཡོད་རེད་ད་མིའི་རྒྱུད་སེམས་རྒྱུད་ལ་ཞེ་དྲག་ཕན་གྱི་རེད་དེ་སློབ་མ་ཚོས་ཡར་ཞུ་དེ་ཀོ་ལེ་ང་གཉིས་བཤད་པ་དེ་གཅིག་པ་རེད་ཟེར་ཆོས་ཤེས་པ་ལ་ཁྱད་པར་ཡོད་མ་རེད་ཡིན་ན་ཡང་འཆད་ལུགས་མི་འདྲ་ཅིག་བྱུང་པ་རེད་གསུངས་པ་རེད་དེ་ཇི་འདྲ་ཡིན་ཞུས་པར་ཁོང་གིས་ཤེས་བྱ་ཡི་གཏན་ལ་འབེབས་པའི་དབང་དུ་བྱས་ནས་གསུངས། ངས་ཁོང་གི་ཤེས་བྱ་ཡི་གཏན་ལ་འབེབས་པ་དག་གིས་ངའི་ཤེས་རབ་ང་རང་ཚོ་ཉན་པ་དེ་ཡི་སེམས་ན་ཤི་ཤུལ་དེའི་ཤེས་བྱ་ཡི་གནས་ལུགས་གཏན་ལ་འབེབས་པ་དེ་རེད་སོང་ལོང་སྟོང་ནས་ཉིད་བརྗོད་མ་རེད་ཟེར། ངེད་ཀྱིས་ཆོས་ཐམས་ཅད། མདེའུ་རྩེ་ནང་དུ་བལྟས་ནས་བཤད་པའི་ཁྱད་པར་ཡིན་གསུངས་ཟེར། མདེའུ་རྩེ་པ་ནང་བཞིན་བྱས་ནས་བལ་རང་གི་རྒྱུད་ཞུ་དག་གཏོང་གིན་གཏོང་གིན་བྱས་ནས་བཤད་དགོས་རེད་ཟེར་ང་བཤད་པ་དེ་ཁོང་ཡིས་བཤད་པ་དེ་ཡིན་ན་ནི་ཆོས་ཀྱི་ཤེས་བྱ་གནས་ལུགས་གཏན་ལ་འབེབས་པ་རེད་ཟེར། ཁྱད་པར་ཡིན་གསུངས་རྗེས་སུ་གསུང་དེ་དགེ་བཤེས་ཆོས་ཀྱི་འོད་ཟེར་གྱིས་གསན་ནས་པོ་ཏོ་བའི་དྲུང་དུ་ཆོས་གསན་པར་ཕེབས་པས་ཐུགས་རྒྱུད་ལ་ཤིན་ཏུ་ཕན་པ་བྱུང་ནས་སྔར་མ་ཤེས་པ་ཞིག་ཤེས་རྒྱུ་ཤེས་རྒྱུ་མ་བྱུང་ཡང་སྔར་མ་གོ་བ་ཞིག་གོ་རྒྱུ་བྱུང་ཞེས་གསུངས་པ་ལྟར་དགོས་པ་རེད། དགེ་བཤེས་ཆོས་ཀྱི་འོད་ཟེར་དེ་རྗེས་མ་དགེ་བཤེས་པོ་ཏོ་བའི་སློབ་མ་ཆགས་ཡིན་པ་རེད། དེས་ན་དགེ་བཤེས་སྟོན་པའི་ཞལ་ནས་ཐེག་ཆེན་གྱི་བླ་མ་བྱ་བ་བཤད་པ་ན་འབྱམས་ཀླས་པ་གོ་བར་བྱེད་ལ་ལག་ཏུ་ལེན་པ་ན་བསྟན་པའི་བསྟན་པའི་ཐ་མ་ལ་གང་ཕན་དང་ཐད་ཀར་དོན་དུ་གང་འགྱུར་སྟོན་པ་ཞིག་དགོས་ཞེས་གསུངས་པ་ཡང་དེ་ལྟ་བུ་ལ་བྱ་དགོས་དེ་ཡང་བསྟན་པའི་ཐ་མ་ཞེས་པ་ལ། བསྟན་པའི་ཐ་མ་ཞེས་པ་ལ་གསུང་ལུགས་སྣ་ཚོགས་ཡོད་ཀྱང་བདག་གི་བླ་མ་རིན་པོ་ཆེའི་གསུང་རྒྱུན་ལ་ཆོས་མང་དུ་བཤད་ཀྱང་ཆོས་བསྟན་པའི་མཇུག་གི་འགག་མདོ་སློབ་མའི་ཡིད་རྒྱུད་ལ་གང་ཕན་ཞིག་དགོས་པ་ལ་བྱ་གསུངས་ཟེར། བསྟན་པའི་ཐ་མ་ལ་གང་ཕན་ཟེར་བྱས་རོགས། དེ་བསྟན་པའི་ཐ་མ་ཟེར་ཏེ་སངས་རྒྱས་ཀྱི་བསྟན་པའི་ཐ་མ་ལ་ཟེར་ཏེ་དེ་འདྲ་ལ་མ་རྒྱག་ཅེས་ནས། ཤོད་ཡོད་ནི། ད་རེས་གཞུང་ཚིག་མང་པོ་ཅིག་བཤད་པ་ཡིན་ནི་ཐ་མ་གང་ག་རུག་རུག་བྱེད་ཅིག་ནི་ནི་སློབ་མའི་རྒྱུད་ལ་བས་འཇོག་ཆོག་ཆོག་ཅིག་བས། ལྟོ་ཆག་ནོར་བྱེད་ཅིག་ནི་ཟ་ཆོག་ཆོག་ཅིག། གོང་འཕེལ་འཕེལ་ཅིག་ནི་བཤད་དགོས་རེད་ཟེར་བ་དེ་ཡིན་པ་རེད་ད། ས་བཅད་དེའི་འཆད་ཉན་ལམ་དུ་གཏོང་བའི་མན་ངག་སྟེ། སྔར་ཞུས་པ་ལྟར་དེ་ནས་འཆུགས་ན་ཚེས་གཅིག་ནས་འཆུགས་ན་བཅོ་ལྔའི་བར་ཞེས་ཟེར་བ་ལྟར་ཆོས་ཟབ་ལ་རྒྱ་ཆེ་བ་ཇི་ཙམ་ཐོས་ཀྱང། ལྷ་བདུད་དུ་བབས་པ་ལྟར་གྱུར་ནས་ཆོས་དེ་ཉིད་ཉོན་མོངས་པའི་གྲོགས་སུ་འགྲོ་བའི་ཆེས་མང་བ་སྣང་བས་དེ་ལ་ནན་ཏན་བྱེད་པ་གལ་ཆེ་གསུངས། ཆོས་ཉོན་མོངས་པའི་གྲོགས་སུ་འགྲོ་བ་ཟེར་ཡས་དེ། ཆོས་དེ་ག་རེ་བྱེད་པ་རེད་ཟེར་ན་ནི་ང་རང་ཚོ་ཉོན་མོངས་པ་འདུལ་ཆེད་དུ་ཉོན་མོངས་པ་གཅོག་ཡའི་ཆེད་དུ་ནི་ཆོས་ཉན་པ་དང་ཆོས་བཤད་པ་དང་ཆོས་ཉམས་སུ་བླངས་པ་དང་རྩ་མ་དང་ཆོས་ཉོན་མོངས་པ་དེ་ཞེ་རེ་ཅི་ནའང་སངས་ལ་བྱེད་པ་རེད་པ། ད་ཆོས་ཉན་གྱིན་ཉན་གྱིན་ཆོས་ཉམས་སུ་བླངས་གྱིན་བླངས་གྱིན་བྱས་ནས་ཉོན་མོངས་པ་དེ་ཤུགས་ཆེ་རུ་ཆེ་རུ་འགྲོ་གིན་འདུག་ན། ཆོས་ཆོས་སུ་མ་སོང་བ་ཞིག་ནི་ཆོས་དེ་ཆོས་དྲེད་ལ་སོང་བ་རེད་ད།

ཨ་དེ་མ་སོང་བ་ཅིག་དགོས་པ་རེད་ད་ང་ཚོ་ཆོས་དེ་ཉོན་མོངས་པའི་གྲོགས་སུ་མ་སོང་བ་ཅིག། གཉིས་པ་ཆོས་བཤད་པའི་ཚུལ་ལ་བཞི་ཡོད་ཟེར་ད་དེ་ཡན་ཆད་དེ་ཆོས་ཉན་པའི་ཚུལ་རེད་པ་ད་ཀྱི་ཆོས་ཉན་པའི་ཚུལ། བཤད་པའི་ཚུལ་ཟེར་ཆོས་ཉན་པའི་ཚུལ་དེ་ལ་ནི་ཆོས་ཐོས་པའི་ཕན་ཡོན་བསམ་པ་ཆོས་དང་ཆོས་སྨྲ་བ་ལ་རིམ་གྲོ་བསྐྱེད་པ་ཉན་པའི་ཚུལ་དངོས་ཟེར་གསུམ་བཤད་པ་རེད་པ་ཆོས་ཐོས་པའི་ཕན་ཡོན་དེ་ང་ཚོ་ལ་ལས་ལ་སྐྱེས་བྱས་ནས་ཆོས་ཐོས་པ་ཡིན་ན་སྔར་མི་ཤེས་པ་མང་པོ་ཞིག་ཤེས་རྒྱུ་ཡོད་པ་དང། ཤེས་ནས་ཐོས་ནས་ཤེས་པར་བྱེད་པའི་བྱ་བ་དེ་ཡང་བྱས་པ་ཡིན་པས་ནི་ཐོས་པའི་དོན་ལ་རང་གི་ནུས་པ་དང་འདོད་པའི་སྒོ་ནས་ལ་ལས་རིག་ནད་དུ་སྐྱེ་དགོས་པ་དེ་ཐོས་པའི་དགོས་པ་དེ་ཡིན་པ་རེད། ཐོས་པའི་དགོས་པ་དེ་རེད། ཆོས་དང་ཆོས་སྨྲ་བ་ལ་རིམ་གྲོ་བསྐྱེད་པ་ཟེར་ཡས་དེ་ཆོས་སྨྲ་བ་ཚིག་འབྲུ་ངན་པ་དང། སྤྱོད་ལམ་ངན་པ་ལ་སོགས་པ་དང་ཚུལ་ཁྲིམས་ངན་པ་ལ་སོགས་པ་དང་ཆ་བྱད་ངན་པ་ལ་སོགས་པ་གང་འདྲ་ཡིན་ནའི་དེ་འདྲ་ཡིད་ལ་མི་བྱེད་པར་བྱེད་ཅེ་ནས་གུས་པ་ཆེན་པོའི་སྒོ་ནས་ཉན་དགོས་པ། རང་གི་སེམས་ཚང་མ་ཐམས་ཅད་ནི་ཆོས་ལ་བཞག་ཅེ་ནས་ཉན་དགོས་པ། ཨ་ཏི་ཅི་རེད། དེ་ཅེས་བསྒོ། ད་ཉན་པའི་ཚུལ་དངོས་དེ་ལ་སྣོད་ཀྱི་སྐྱོན་གསུམ་སྤོང་བ་མཐུན་རྐྱེན་འདུ་ཤེས་དྲུག་བསྟེན་པ་ཟེར་སྣོད་ཀྱི་སྐྱོན་གསུམ་པོ་དེ་མ་སྤོང་ན་ཆོས་ག་རེ་ཉན་པ་ཡིན། ཡང་ན་ནི་ཆོས་ཅི་ཡང་ཐོས་ཀྱི་མ་རེད། ག་ཚོད་བཤད་དེ་ཡིན་ན་ཆོས་ཅི་ཡང་མ་གོ་བྱེད་དེ་རེད། ཡང་ན་ནི་ཕན་མ་ཐོགས་ཆགས་ཀྱི་ནི་ཀུན་སློང་ལ་སྐྱོན་ཤོར་ཀྱི་ནི་ཆོས་དེ་རྗེས་མ་ཉམས་ལེན་བྱེད་ཀྱི་ཡིན། ཕན་མ་ཐོགས་ཀྱི་ཉམས་ལེན་བྱེད་མི་རུང་བ་བྱེད།

དེ་ནས་དེའི་ཐོག་ལ་ནི། མཐུན་རྐྱེན་དེ་ལ་འདུ་ཤེས་དྲུག་བསྟེན་དགོས་རེད་ཟེར་རང་ལ་ནད་པ་ལྟ་བུའི་འདུ་ཤེས་དེ་གལ་ཆེ་ཤོས་རེད་ཟེར་དེ་བྱུང་ན་གང་ག་ཡོང་གི་རེད། ནད་པ་མ་ཡིན་པ་ཅིག་ལ་ནད་པའི་འདུ་ཤེས་བཞག་ན་འགྲིག་གི་རེད། རང་ཉིད་ནད་པ་ཡིན་པ་ལ་ཡིན་པ་མ་ཤེས་པ་བསམ་བློ་གཏོང་རྒྱུ་རེད། ནད་པ་ག་འདྲ་ཅིག་ཡིན་ཟེར་ན་འཁོར་བ་ཐོག་མ་མེད་པ་ནས་ད་ལྟའི་བར་དུ་ཉོན་མོངས་དུག་གསུམ་དེ་རྒྱུད་ནས་བྲལ་མ་མྱོང་རོགས་རང་གི་སེམས་རྒྱུད་དེ་ཉོན་མོངས་པ་དང་འདྲེས་ཏེ་ཡོད་རོགས་དེ་དག་ཉོན་མོངས་པའི་ནད་ཚབས་ཆེན་པོ་རེད་ཐ་མལ་པའི་ནད་དེ་ལས་ཉོན་མོངས་པའི་ནད་དེ་ཞེ་དྲག། ཚབས་ཆེ་ཞེས་དང། གཟེར་རྒྱ་ཆེ་དང་གཟེར་ཞེ་དྲག་ཆེན་པོ་ཡོད། ཐ་མལ་གྱི་ནད་ཀྱིས་ང་རང་ཚོ་ལ་ཕོག་པ་ཡིན་ནའི། སྨན་པའི་ངག་བཞིན་དུ་བྱ་དགོས་ཡིན་ན་ཐོག་མ་མེད་པ་ནས་རང་རྒྱུད་ལ་སེམས་རྒྱུད་དུ་འདྲིས་འདྲིས་ཀྱི་ཉོན་མོངས་པའི་ནད་ཚབས་ཆེན་པོ་དེ་ལྟ་བུ་བཏབ་པ་ལ། སྨན་པ་དང་འདྲ་བའི་སངས་རྒྱས་ཀྱིས་ཇི་ལྟར་གསུངས་པ་དེ་ལག་ལེན་ལ་མ་བསྟར་ན་ག་པར་ཡོང་གི་རེད་བསམ་བསམ་ནས་བྱས་ལག་ལེན་ལ་བསྟར་དགོས་པ་ཡིན། དེ་ནས། གང་ཟག་ཆོས་སྨྲ་བ་ལ་སྨན་པའི་འདུ་སྨན་པའི་འདུ་ཤེས། ནན་ཏན་ཡོངས་སུ་སློང་བ་ལ། ནན་ཚོའི་འདུ་ཤེས། འོ་དེ་ཐུན་གྲངས་ཙམ་མ་ཡིན་པ། ལག་ལེན་ལ་ཁ་ཐུག་ཁ་ཐུག་རྒྱག་ཐུབ་པ་དེ་ལ་ནན་ཏན་ཡོངས་སུ་སློང་བ་ལ་ནན་ཚོའི་འདུ་ཤེས་ཟེར་གྱི། ཨ་དེ་བཞིན་གཤེགས་པ་ལ། སྐྱེས་བུ་དམ་པའི་འདུ་ཤེས། ཚུལ་དེ་ལྟ་བུ་ལ་བརྟེན་ནས་བསྟན་པ་ཡུན་རིང་དུ་གནས་པའི་འདུ་ཤེས་ཟེར། ཨོ་དེ་ཚོ་ཁྱེར་ནས། མཐུན་རྐྱེན་འདུ་ཤེས་དྲུག་བསྟེན་པའི་སྒོ་ནས། དགེ་བཅུའི་སྣོད་ཀྱི་སྐྱོན་གསུམ་ཕོག་ཐུན་གྱི་བདུད་བཞི་དྲོད་བསྟེར་བ་དེ་དུས་རྟག་ཏུ་ང་རང་ཚོ་ཆུ་ཀ་འདི་ཉིད་པ་ཡིན་ནས་དེ། དབུང། སྦྱིན་ནོ་ལ་སོགས་པ་དེ་འདྲ་ཅིག་ཞུས་པ་ཡིན་ནས་དེའི་གསོང་པོ་དེ་མེ་ཀ་ད་རེད་དེ། ཆུ་གཉིས་པ་དེ་དེ་མེ་ཀ་ད་རེད་ད་གཉིས་པ་དེ་ཡིན་ནས་ཆུ་ཤེས་པའི་ཚུལ་དེ་རེད་ཆུ་ཤེས་པའི་ཚུལ་ལ་ཆུ་ཤེས་པའི་ཕན་ཡོན་གསུངས་པ་དང་སྟོན་པ་དང་ཆུ་ལ་རེ་སྒྲུབ་བྱེད་པ་དང་གསུངས་པ་དང་འཇུ་བའི་བྱེད་དོ་ཞེས་པ་ཡོད་གང་ལ་ཤེས་པ་དང་མི་ཤེས་པའི་ཁྱད་པར་རོ་དེའི་དང་པོར་ཆུ་ཤེས་པའི་ཕན་ཡོན་གསུངས་པ་ནི་ཆུ་ཁྱད་པར་བུ་ཆུ་མཛོད་ལས་ཆུ་འབྱེད་ཉོན་མོངས་སྐྱེ་མེད་པས།

འོ་དེ་ཚོ་སློབ་མ་མང་རུ་འགྲོ་བའི་ཆེད་དུ་ཆོས་བཤད་པ། འབུལ་བ་ཡོང་བའི་ཆེད་དུ་ཆོས་བཤད་པ། མཁས་པ་དང་གྲགས་པ་ཡོང་བའི་ཆེད་དུ་ཆོས་བཤད་པ་སྐད་གྲགས་ཆེན་པོ་གཅིག་བྱུང་ན་བསམ་བསམ་ནས་བྱས། སྙན་གྲགས་སོགས་ཨ་ཡོན་ངེས་པའི་ཆེད་ན་ཕན་ཡོན་ལས་ཉེས་དམིགས་ཆེ་ཞིང། བསོད་ནམས་ཆེན་པོ་ཉམས་ནས་འགྲོ་བ་ཡིན། ཐ་ན་རྣམ་སྨིན་ཙམ་ལ་ཡང་མི་ལྟ་བའི་སྙིང་རྗེ་ཆེན་པོས་སློབ་མ་ལ་ཨེ་ཕན་རེ་བའི་ཆོས་འཆད་པ་ཞིག་དགོས། རྣམ་སྨིན་ཙམ་ལ་ཡང་མི་རེ་བ་ཟེར་ཏེ་རྣམ་སྨིན་དེ་དེ་རེད་དཔེར་ན་ད་ལྟ་དེ་ཚོ་དང་དེ། ཡང་རྣམ་སྨིན་རེད་ང་རང་ཚོ་འབུལ་བ་དང་ཀྱི་སྙན་གྲགས་ལ་སོགས་པ་དང་སློབ་མ་མང་པོ་བསྡུ་བ་ལ་སོགས་པ་དེ་ཚོ་ཡང་དེ་འབྲས་བུ་ཇི་ལྟར་རེ་བ། འབྲས་བུ་རེད་དེ་ཡིན་ན་ཡང་དེ་ནི་རྣམ་སྨིན་ཙམ་ལ་ཡང་མི་རེ་བ་ཟེར་ཏེ་ད་ལྟ་ཆོས་བཤད་པ་ལ་བརྟེན་ནས་མ་འོངས་པ་ནང་ལ་ཚེ་ཕྱི་མ་དེ་ཚོ་ལ་ང་མཁས་པ་ཅིག་ཡོང་གི་རེད་བསམ་བསམ་འདྲ་མི་དང་ད་ལྟ་ཆོས་བཤད་པ་ལ་བརྟེན་ནས་མ་འོངས་པ་ནང་ང་བསྟན་པ་དང་མཇལ་གི་རེད་བསམ་བསམ་འདྲ་མི་དང་འོ་དེ་འདྲ་ཡི་བསམ་བློ་ཙམ་ཡང་གཏོང་རྒྱུ་ཡོད་མ་རེད་ག་རེ་རེད་ཟེར་ན།

རྣམ་སྨིན་ཙམ་ལ་ཡང་མི་ལྟ་བའི་སྙིང་རྗེ་ཆེན་པོས་སློབ་མ་ལ་ཨེ་ཕན་རེ་བས་འཆད་པ་ཞིག་དགོས། ཆུ་བཟང་རྗེ་ཡེ་ཤེས་རྒྱ་མཚོ་ཟེར་ཆུ་བཟང་བླ་མ་རིན་པོ་ཆེ་ཟེར་གྱི་རེད་ཁྲིད་བཤད་དབང་བསྐུར་བྱས་དུས་གནོང་འགྱོད་དྲག་ཞིག་འདུག་སྟེ་འབུལ་བ་ཨེ་མང་བྱས་ཚུལ་བསམ་པས་གཏིང་ནས་སྐྱོ་འདུག། ཁྲིད་བཤད་དབང་བསྐུར་བྱས་པ་དེ་ཟེར་ན་ཨ་ནི་གནོང་འགྱོད་དྲག་པོ་ཞིག་འདུག། ཁྲིད་བཤད་པ་དང་དབང་བསྐུར་བ་དེ་ཟེར་ན་དེ་ནི་རྫིག་པོ་ཞེ་དྲག་འདུག། ཡིན་ནའི་འབུལ་བ་ཆེ་ཆུང་ལ་བལྟ་བ་དེ་ཟེར་ན་ཨ་ནི་སེམས་པ་སྐྱོ་པོ་ཞེ་དྲག་རེད་ཟེར་གསུངས་པ་རེད་ཞེས་གསུངས་པ་ལྟར། ལྟ་བུར་མ་སོང་བ་དགོས། དེ་ལྟར་ཟང་ཟིང་ལ་མི་ལྟ་བའི་ཆོས་འཆད་པ་ནི་ཕན་ཡོན་ཆེ་སྟེ་ལྷག་བསམ་བསྐུལ་བའི་མདོ་ལས་བྱམས་པ་ཉི་ཤུ་པོ་དེ། ཟང་ཟིང་མེད་པའི་ཆོས་ཀྱི་སྦྱིན་པ་རྙེད་པ་དང་བཀུར་སྟི་མི་འདོད་པར་ཆོས་ཀྱི་སྦྱིན་པ་བྱིན་པ་གང་ཡིན་པ་དེ་ཡི་ཕན་ཡོན་ཡིན་ཏེ། ཆོས་བཤད་པ་ལ་བརྟེན་ནས་ནི། ཟང་ཟིང་ལ་མི་ལྟ་བ་དང་རྣམ་སྨིན་གྱི་འབྲས་བུ་ལ་རེ་བ་མེད་པར་གྱི་ཆོས་བཤད་པ་ཡིན་ན་ཕན་ཡོན་ཉི་ཤུ་འབྱུང་རྒྱུ་ཡོད་ཟེར་ཆོས་བཤད་མཁན་དེ་ལ་ཉི་ཤུ་སྦྱང་རྒྱུ་ཡོད། ཉི་ཤུ་གང་ཞེ་ན་འདི་ལྟ་སྟེ། དྲན་པ་དང་ལྡན་པར་འགྱུར་བ་དང།

དེས་མི་འཇིགས་པ་ཐོབ་པར་འགྱུར་བ་དང་ཡིད་བདེ་བ་མང་བར་འགྱུར་བ་དང། མཁས་པས་བསྔགས་པར་འགྱུར་བ་དང་དེའི། ཆོས་ཀྱི་སྦྱིན་པ་དེ་ཡང་རྗེས་སུ་དྲན་པར་བྱ་བར་འོས་པར་འགྱུར་བ་སྟེ་ཞེས་གསུངས་པ་ལྟར་ཕན་ཡོན་ཉི་ཤུ་འབྱུང་ཟེར་བ་དེ་དེ་ལྟ་བུ་སྟེ་ཉི་ཤུ། ཆོས་སྨྲ་བ་ལ་ནི་ཀུན་སློང་ཡག་པོ་ཁྱེར་ནས་བཤད་པ་ཡིན་ན་དེ་ལྟ་བུ་ཡོང་རྒྱུ་ཡོད་ཟེར། དེ་ཡང་དང་པོ་དྲན་པ་དང་ལྡན་པ་ནི་ཆོས་མི་བརྗེད་པ་དང་བློ་གྲོས་དང་ལྡན་པ་ནི། དོན་དམ་སྒོམ་བྱུང་གི་ངེས་པ་དང་བློ་དང་ལྡན་པ་ནི་ཀུན་རྫོབ་བསམ་བྱུང་གི་ངེས་པ་དང་བརྟན་པ་དང་ལྡན་པ་ནི་མི་འཕྲོག་པ་དང་ཤེས་རབ་དང་ལྡན་པ་ནི་ཚོགས་སྦྱོར་གྱི་སྐབས་ཀྱི་འཇིག་རྟེན་པའི་ཤེས་རབ་དང་འཇིག་རྟེན་ལས་འདས་པའི་ཤེས་རབ་ནི་མཐོང་སྒོམ་གྱི་སྐབས་ཀྱི་ཤེས་རབ་ཡིན་ཚུལ་དང་ཉི་ཤུ་པོ་དེ་ལས་རྒྱུ་མཐུན་གྱི་འབྲས་བུ་དྲུག་བྲལ་འབྲས་བཞི་བདག་འབྲས་དགུ་རྣམ་སྨིན་གྱི་འབྲས་བུ་གཅིག་བཅས་ཡོད་ཚུལ་སོགས་རྒྱས་པར་གསུངས་ཕན་ཡོན་གཞན་ཡང་དྲག་ཤུལ་ཅན་གྱིས་ཞུས་པའི་མདོ་ལས་ཀྱང་ཁྱིམ་པས་ཟང་ཟིང་དཔག་ཏུ་མེད་པ་སྦྱིན་པ། བས་རབ་ཏུ་བྱུང་བས་ཆོས་ཚིགས་སུ་བཅད་པ་གཅིག་ཙམ་སྦྱིན་པ་བསོད་ནམས་ལྷག་པར་གསུངས་དེ་ལྟར་ཕན་ཡོན་དེ་རྣམས་དྲན་ནས་དེ་རྣམས་བདག་གི་བདེ་བའི་ཡོ་བྱད་དོ་སྙམ་ནས། འཆད་དགོས་ཕན་ཡོན་དེ་རྣམས་ཆོས་ཁྲི་ཡི་སྟེང་ནས་ཆོས་བཤད་པ་ཁོ་ན་ཙམ་མིན་པར་དགེ་རྒན་གྱིས་གྲྭ་པ་དགེ་ཕྲུག་ལ་དཔེ་ཆ་ཚུལ་བཞིན་ཁྲིད་པ་སོགས་ལ་ཡང་འབྱུང། ཕན་ཡོན་ཉི་ཤུ་པོ་དེ་དགེ་རྒན་གྱིས་དགེ་ཕྲུག་ལ་དཔེ་ཆ་ཁྲིད་པ་དེ་ལ་ཡང་ད་ག་འབྱུང་གོ་རེད། ཆོས་འདོན་པ་ལྟ་བུའི་ཚེ་ཡང་མཐའ་འཁོར་དུ་ལྷ་ཀླུ་དང་མི་མ་ཡིན་སོགས།

སོ་སོའི་དཔེ་ཆ་སྤྱོད་པ་ཁ་འདོན་བྱེད་པ་དེའི་ཚེ་ན་རང་གི་མཐའ་འཁོར་ན་ཡོད་ནི་ཡོད་རེད་བ་ད་ང་ཚོས་མ་མཐོང་མ་གཏོགས་གཟུགས་མེད་མང་པོ་ཅིག་ཡོད་རེད་བ་འོ་དེ་ཚོ་ལ་ཕན་རྒྱུ་ཡོད་སོང་ཟེར་ནམ་ཅིག་བཤད་པ་ཡིན་ན་ཆོས་བཤད་པའི་ཕན་ཡོན་ད་ག་རང་ཡོང་གི་རེད་ཟེར། གཞན་ལ་སྐད་ཆ་བཤད་པ་ཚུན་ཆད་དུ་ཡང་བླང་དོར་གྱི་གནས་བསྟན་ན་ཕན་ཡོན་ཁྱད་པར་ཅན་འབྱུང་ཟེར། ང་ཚོ་སྐད་ཆ་ཞེ་དྲག་བཤད་དགོས་རེད་བ་ད་སྐད་ཆ་བཤད་པ་དེ་ཡིན་ཟེར་ན་དེ་ནས་བླང་དོར་གྱི་གནས་བསྟན་ལ་འབད་ནས་ཕར་ཚུར་སྐད་ཆ་བཤད་དེ་ཁོ་ལ་རང་ལ་ཕན་ཡོན་འབྱུང་གི་རེད་ཟེར། འོན་ཀྱང། བླ་མར་འགྲོ་མི་འགྲོའི་ཁྱད་པར་ནི་ཡོད་གསུངས། ཡང་ན་བླ་མ་ལ་འགྲོ་མི་འགྲོ་ནི་ཁྱད་པར་ཏན་ཏིག་ཡོང་གི་རེད་བ་ད། ཨོ་ཏོ་ཟེར་དུས། ཆོས་བཤད་ཟེར་དུས་དེ་ཡིན་པ་རེད། གཉིས་པ་སྟོན་པ་དང་ཆོས་ལ་རིམ་གྲོ་བསྐྱེད་པ་ནི་དྭགས་པོ་ངག་དབང་གྲགས་པས་རྒྱལ་བའི་ཡུམ་གསུངས། སྟོན་པས་སྟོན་པ་ཉིད་གདན་བཤམས་ཞེས་གསུངས་པ་ལྟར་བཅོམ་ལྡན་འདས་ཀྱིས་ཤེར་ཕྱིན་གྱི་མདོ་སྡེ། མདོ་སྡེ་གསུངས་པའི་ཚེ་ན། ཉིད་ཀྱི་ཕྱག་མཚན་བཟང་དཔེ་བྱད་ཀྱིས་བརྒྱན་པ།

ཆོས་ཟེར་མཁན་དེ་སྟོན་པ་བཅོམ་ལྡན་འདས་ཀྱིས་རྩ་ཆེན་པོ་བྱས་ཡིན་ན་ནི་རང་གིས་རྩ་ཆེན་པོ་བྱེད་དགོས་པ་དེ་ཨ་ཅང་ཤོད་མི་དགོས་རེད། གཞན་དུ་ཆོས་གོས་གསུམ་སངས་རྒྱས་ཀྱི་ན་བཟའ་ཡིན་པས་ཟན་གྱི་ཕྱི་བདར་གཏོང་བ་དང། ཕྱི་བདར་གཏོང་བ་དང་གདན་དུ་འདིང་བ་སོགས་གྱེས་ཁྱད་ནམ་ཡང་བྱེད་དུ་ནི་མི་རུང་ཟེར། ང་ཚོས་ཆོས་གོས་རྣམ་གསུམ་དེ་ཚོ་ནི་ཕྱི་བདར་གཏོང་བ་དང། དེ་ནི་ཟས་ལོག་ས་བྱེད་པ་དང་དེ་ལྟ་བུ། གདན་ལ་འདིང་བ་དང་དེ་འདྲ་བྱས་ན་ཉན་གྱི་མེད་པ་རེད། ཡིན་ན་ཡང་དེ་ནི་ཆོས་བཤད་ཉན་སྐབས་སུ་དེ་འདྲ་བྱེད་ཆོག་གོ་རེད། ཆོས་ཀྱི་ཆེ་བའི་ཕྱིར་ནི་དེ་ལྟར་དགོས། སྟོན་པའི་ཡོན་ཏན་དང་བཀའ་དྲིན་དྲན་ནས་ཀྱང་གུས་པ་བསྐྱེད་དགོས། གསུམ་པ་བསམ་པ་དང་སྦྱོར་བ་ཇི་ལྟར། བཤད་པ་ལ་བསམ་པ་ནི་དྭགས་པོ་ངག་དབང་གྲགས་པས། དཔེ་མཁྱུད་བདག་ཉིད་བསྟོད་དང་འཆད་པས་ངལ། གཞན་སྐྱོན་གླེང་དང་ཕྱི་བཤོལ་ཕྲག་དོག་སྤོངས། འཁོར་ལ་བྱམས་པ་བསྒོམ་དང། འཁོར་ལ་བྱམས་པ་འདུ་ཤེས་ལྔ་མཛད་པས།

ལག་ཤེས་བཟོ་པ་དེ་ཡིན་ན་དགེ་ཕྲུག་ལ་སྤྱི་དོན་དེ་ཚོ་སློབ་མ་གཏོགས་ཁོ་རང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་དེ་རྒྱུན་སློབ་ཀྱི་མ་རེད། ཤི་ཁ་ལ་ཁ་རེ་དེ་མ་སློབ་དེ་འདྲ་ཡོང་གོ་རེད་དཔེ་མཁྱུད་བདག་ཉིད་བསྟོད་དང་འཆད་པའི་ངལ་ཟེར། བདག་ཉིད་བསྟོད་པ་ཟེར་ནི་དེ་དག་སོ་སོ་ལ་བསྟོད་ར་གཏོང་གིན་གཏོང་གིན་བྱས་མི་གཞན་པ་ལ་སྨད་ར་གཏོང་གིན་གཏོང་གིན་བྱས་ནས་དེ་འདྲ་བཤད་རྒྱུ་ཡོད་མ་རེད་ཟེར་གཞན་སྐྱོན་གླེང་དང་ཕྱི་བཤོལ་ཕྲག་དོག་སྤོང་ཟེར། གཞན་གྱི་སྐྱོན་གླེང་བ་དང་ཕྱི་བཤོལ་གྱི་ལེ་ལོ་ཡི་དབང་དུ་སོང་བ། རྗེས་མ་བྱེད་ཀྱི་རྗེས་མ་བྱེད་ཀྱི་ཟེར། ཕྲག་དོག་བྱེད་རྒྱུ་མ་རེད། འཁོར་ལ་བྱམས་སྒོམ་འདུ་ཤེས་ལྔ་མཛད་པས་ཟེར། འཁོར་ལ་བྱམས་པ་བསྒོམ་པ་དང་འདུ་ཤེས་ལྔ་མཛད་པའི་སྒོ་ནས་ཆོས་བཤད་དགོས་རེད། ཚུལ་བཞིན་བསྟན་དགེ་བདེ་བའི་ཡོ་བྱད་བསམ་ཟེར། ཆོས་དེ་བཤད་པ་ལ་བརྟེན་ནས་བདེ་བའི་ཡོ་བྱད་ཀྱི་བསམ་བསོད་ནམས་ཅིག། ཞེས་གསུངས་པ་ལྟར་གདམས་ངག་གི་གནད་འགག་ཆེ་བ་རྣམས། སེར་སྣ་བྱས་ཏེ་མི་སྟོན་པའི་དཔེ་མཁྱུད་དང་ཆོས་བཤད་པའི་ཞོར་ལ་ངེད་ཀྱིས་སྔར་དེ་དང་དེ་བྱས་ཞེས་བདག་ཉིད་བསྟོད་པ་དང།

སྔར་གྱི་བདུད་བཞི་གྲོལ་ནས་ནད་ཀྱིས་ཡོངས་སུ་སློང་བ་ལ་ནད་འཚོལ་བའི་བདུད་བཞི་མ་གཏོགས་པའི་བདུད་བཞི་གྱིས་ཟད་ཀྱི། བདག་གི་བདུད་བཞི་གྲོལ་བའི་ནང་ནས་བདུད་བཞི་གཅིག་མ་གཏོགས་བླ་མ་ལས་ཚོང་དགོས། སློབ་མ་ལས་ཚོང་དགོས་བླ་མ་ལས་ཚོང་དགོས་ཡིན་པ་རེད། བདུད་བཞི་གཅིག་པོ་དེས་ནད་དེ་ཡོངས་སུ་སློང་བ་ལ་ནད་འཚོལ་བའི་བདུད་བཞི་ཟད་དེ་དེ་དགུ་གོ་མེར་བ། ཟད་ཀྱི། ཚུལ་བཞི་བསྟན་པས། དགེ་བས་དེ་དག་བདག་གི་བདེ་བའི་ཡུལ་གྱི་དོན་སྙམ་དུ་གསུངས་བདུད་བཞི་གཅིག་པོ་དེ་ནི་སློབ་མ་རྣམས་ཀྱི་ནན་ཏན་དུ་བྱ་དགོས་པ་ཡི་རྒྱུ་བ་ཇི་ལྟ་བུ་ཤེས་པ་ནི་ཁྲུས་སོང་བཙོང་སྒྲ་དང་ལྡན་པའི་གོས་གསར་པ་གྱོན།

དོན་གྱི་ངོ་བོ་ལེགས་པར་མི་ཤེས་པ། འོལ་ཚོད་ཀྱིས་སྟོན་པ། ལོང་བ་འཁར་བ་ལ་བརྟེན་ནས་འགྲོ་བ་ལྟ་བུ་མི་རུང་ཟེར་བ་དེ་འདྲ་བྱེད་ཀྱི་ཡོད་མ་རེད་ཟེར། ཆོས་འཆད་པ་དེས་ན་ནི་བྱ་རོག་གིས་ཚང་འཆའ་བ་ལྟ་བུ། དཀའ་གནད་རྣམས་བཞག་བྱས་ནས་ལས་སླ་བ་དེ་འདྲ་བཤད་པ། དོན་གྱི་གཙོ་བོ་དེ་མ་ཤེས་པའི་བྱས་ནས་འོལ་ཚོད་ཀྱིས་འོལ་ཚོད་འོལ་ཚོད་ཀྱིས་བྱས་ནས་བསྟན་ནས་བཤད་པ། འདུག་སེ་བྱས་ནས་བཤད་རྒྱུ་ཡོད་མ་རེད་ཟེར་ཆུ་ཆད་པ་དེས་ན། དེ་ཡང་བདག་གི་སྐྱབས་མཆོག་བླ་མ་རིན་པོ་ཆེ་དེ་ལྟར་གསུངས་ཏེ་ཆོས་འཆད་པ་པོ་ཤག་ནས་ཚུར་ཡོང་དུས་ཀུན་སློང་ལེགས་པར་བཅོས། རང་གི་ཆོས་ཁྲི་ཡི་སྟེང་དུ་ཆོས་གང་འཆད་པ་དེའི་རྩ་བརྒྱུད་ཀྱི་བླ་མ་རྣམས་ཐོ་བརྩེགས་སུ་བཞུགས་པར་བསམས་ལ་ཁྲི་ཕྱག་ལན་གསུམ་འཚལ་དེ་ཐམས་ཅད་གཅིག་ལ་གཅིག་ཐིམ་ཞིང་རང་གི་རྩ་བའི་བླ་མ་ལ་ཐིམ་རང་ཆོས་ཁྲི་ཡི་སྟེང་དུ་འཛེགས་པ་ན་བླ་མ་རང་ལ་ཐིམ་ནས་ཁྲི་ལ་འདུག་ཁར་སྐར་མ་རབ་རིབ་མར་མེ་དང་ཞེས་སོགས་མི་རྟག་པའི་ཚུལ་སྟོན་ཅིང་སེ་གོལ་གཏོགས་ཏེ་དེ་ལྟ་བུ་མི་རྟག་པ་སྐད་ཅིག་མ་ཡིན་ཡིན་སྙམ་དུ་ཁེངས་སེམས་ཟིལ་གྱིས་གནོན་དགོས། དེ་མིན་ཁྲི་མཐོ་པོ་ཡི་སྟེང་དུ་འདུག་ཁར་ད་རེས་རང་ཨ་ཕོ་ང་ང་ཡིན་སྙམ་དུ་ང་རྒྱལ་སྐྱེ་ཡོང་གསུངས་དེ་ནས་བདུད་ཚར་གཅོད་པའི་སྔགས་འདོན་པར་གསུངས་ཀྱང་ཕྱག་བཞེས་སུ་དེ་ཡི་དོད་དུ་ཤེས་རབ་སྙིང་པོ་འདོན་པ་བྱས་དེ་ནས་སྦྱོར་བའི་ཆོས་དྲུག་རྟ་རྟ་གདུང་དབྱངས་དང་བཅས་ཏེ་རྒྱས་པར་གསུང་བ་དེ་རྗེ་སྒྲུབ་ཁང་པ་དགེ་ལེགས་རྒྱ་མཚོ་ཡི་ཕྱག་བཞེས་ཡིན། ཨོ་འདུག་སེ་ནས་ཆོས་འཆད་པ་དེ་ཟིན་ན་དཔེར་ན་ང་རང་ཚོ།

རང་ཉིད་སྡོད་ས་གི་ཁྲི་སྟེགས་ལ་ཕྱག་གསུམ་འཚལ་དེ་ཡིན་ན། རང་ཉིད་སྡོད་ས་གི་ཁྲི་སྟེགས་ན་རང་གི། ལམ་རིམ་ཡིན་ན་ལམ་རིམ་གང་ལས་ཐོབ་པའི་རྩ་བའི་བླ་མ་དེ་ཁྲི་ཐོག་ལ་བཞུགས། དེ་ཡི་སྟེང་དུ། སྟོན་པ་ཐུབ་པའི་དབང་པོ་ནས་བཟུང་སྟེ་ལམ་རིམ་བླ་བརྒྱུད་ཀྱི་བླ་མ་དེ་ཐོ་བརྩེགས་སུ་ནམ་མཁའ་ལ་ཐོ་བརྩེགས་སུ་བྱོན་ནས་བཞུགས་བསྡད་མཁན་ཅིག་ཨ་དེ་འདྲ་ཅིག་ཅིག་གསལ་བཏབ་བྱས་ནས་དེ་ལ་ཕྱག་གསུམ་འཚལ། ད་ལམ་རིམ་མྱོང་ཁྲིད་མ་ཡིན་པ་དག་ཆོས་བྱེད་མ་ཡིན་ན་སྐྱིད་པར་བག་ཁྲི་ཕྱག་མཛད་པ་དེ་ཡིན་ན་ཆོས་གང་བཤད་རྒྱུ་ཡི་རྩ་བརྒྱུད་ཀྱི་བླ་མ་དེ་ཐོ་བརྩེགས་སུ་བྱོན་ནས་བཞུགས་བསྡད་མཁན་ཅིག་གསལ་བཏབ་བྱས་ནས།

རང་གི་རྩ་བའི་བླ་མ་དང་རང་ལ་ཐིམ་དུ་ཡོད་གསུངས་ས་རྣམས་བྱས་པ་ཡིན་ན་མི་གཞན་ལ་ཕྱག་ལེན་པ་ལ་སོགས་པ་སོ་སོ་བྱེད་པ་ཡིན་ན་ཉེས་པ་མི་ཡོང་ཟེར། གཞན་དེ་རྣམས་ལ་མི་རྟོགས་པ་མཐོ་པོ་དེ་འདྲ་རང་ལ་ཕྱག་འཚལ་པ་ཡིན་ན་ནི་རང་ཉིད་གང་ཡང་མེད་པར་བ་རང་ཉིད་གང་ཡང་མེད་པ་ཡིན་ས་རང་གི་རྟོགས་པ་ཉམས་འགྲོ་ཡི་དེ་འདྲ་ཡོང་གི་ཡིན། དེས་རྩ་བརྒྱུད་ཀྱི་བླ་མ་ཚང་མ་དང་གི་སྲས་རྟག་གཅིག་ལ་གཅིག་ཐིམ་བྱས་ཞེ་ན་མཐར་རང་ལ་ཐིམ

གདངས་དེ་ཚོའང་ད་གཏོང་གི་མི་འདུག་ཁྲུས་གསོལ་སྐབས་དུ་དེ་གདངས་གཏོང་གནང་གི། ཁྲུས་ཀྱི་ཁང་པ་ནས་ཡིན་ཙང་དེ་ནས་ཁྲུས་གསོལ་མ་ཚར་གྱི་བར་དུ་གདངས་གཏོང་གི་འདུག་མ་གཏོགས་གཞན་གདངས་གཏོང་གནང་གི་མི་འདུག། སེམས་བསྐྱེད་ཆོ་ག་གཉིས་ཀ་དེ་གདངས་གཏོང་གནང་གི་འདུག་ཨ་ཏོ་མ་ཏོ་བྱས་ཡོད་མི་འདུག་དེ་རྒྱུ་ཡ་ཆོས་ཁྲོ་ཉུང་རྟག་པར་གྱིས་གཏོང་གནང་གི་འདུག། ཁྱེད་ལ་དེ་འདྲ་ཁྱེར་ཡོད་པ་འདྲ་འདུག་ཨང་དེ་ཡང་རྗེ་སྒྲུབ་ཁང་པ་ཆེན་པོས་ལམ་རིམ་གསུང་སྐབས། སྦྱོར་ཆོས་གདངས་ཡུན་རིང་པོ་གསུངས་པའི་ཡུལ་རི་དགུ་བ་འགའ་ཞིག་གིས་གསུང་བཤད་ཀྱི་ཡུན་ལ་གནོད་པས་སྦྱོར་ཆོས་དེ་ལས་བསྡུས་ཙམ་མཛད་ན་ཞུས་པར། ཁྱེད་ཅག་ཅི་ཟེར་རེད་དངོས་གཞིའི་བཤད་པ་གནད་དུ་འགྲོ་མི་འགྲོ་དེ་ལ་རག་ལས་པ་ཡིན་གསུངས་ནས་བསྡུ་བར་མ་གནང་སྔར་ཞུས་པ་དང་བྱང་ཆུབ་ལོངས་སྤྱོད་རིམ་པའི། བྱང་ཆུབ་ལམ་གྱི་རིམ་པའི་རྟོགས་པའི་སྣེ་དང་པོ། ཆོས་གྲྭ་དེ་ནས་ཨེ་སྐྱེའི་རེ་བ་བྱེད་དགོས་པ་ལ། དེ་ལྟར་སྐྱེ་བའང་ཚོགས་བསགས་སྒྲིབ་སྦྱང་དང་གསོལ་འདེབས་སོགས་ལ་རག་ལུས་པས་ཆེད་དུ། དགོངས་པ་ཡིན་པས་སྦྱོར་ཆོས་ཀྱི་སྐབས་ཁ་གཡེང། མིག་གཡེང། གཡོ་འགུལ། མི་བཙུན་པ་སོགས་མི་བྱེད་པར་ཆོས་གྲྭའི་དེའི་རིགས་ཀྱི། དམིགས་སྐོར་གྱི་མྱོང་རྟོགས་ཆོས་གྲྭ་དེ་རང་ལ་སྐྱེ་བའི་ཆེད་དུ་གསག་སྦྱང་དང་གསོལ་འདེབས་ནན་ཏན་དུ་བྱེད་པ་གལ་ཆེ་དེ་ནས་མཎྜལ་གྲོལ་ནས། ཕྱག་དཔེ་དབུ་ལ་གཏུགས་ནས་ཀུན་སློང་བཅོས་པ་དང་རྒྱུད་ལ་ཕེབས་པའི་ཐུགས་སྨོན་མཛད་པ་དེ་ཡང་རྗེ་སྒྲུབ་ཁང་པ་ཆེན་པོས་ཕྱག་དཔེ་དབུར་བཞག་བཞག་རེ་ལ་བཀའ་བརྒྱད་ཐུགས་སྨོན་མཛད་པའི་ཕྱག་བཞེས་ལྟར་ཡིན་དེ་ནས་སངས་རྒྱས་ཆོས་ཚོགས་མའི་སྐབས་བླ་མས་བདག་གིས་ཆོས་སྦྱིན་ཞེས་པ་དང་སློབ་མས་བདག་གིས་ཆོས་ཉན་ཞེས་པ། བགྱིས་པ་ཞེས་ཁ་བསྒྱུར་དགོས་པ་ཡོངས་གྲགས་ལྟར་ཡིན། བདག་གིས་ཆོས་ཉན་བགྱིས་པའི། ཚོགས་རྣམས་ཀྱིས་ཟེར་དང་ད་བླ་མ་གིས་བདག་གིས་ཆོས་སྦྱིན་བགྱིས་པའི་ཚོགས་རྣམས་ཀྱིས་ཟེར་དང་འོ་དེ་འདྲ་ཀློག་དགོས་པ་རེད། དེ་ནས་ལམ་རིམ་གང་གནང་གི་རྩི་བཞག་རབ་ཏུ། རབ་ཏུ་ཉིན་ཐམས་ཅད་དང། རྩི་བཞག་དེ་རབ་བྱུང་བ་ཡིན་ན་ཉི་མ་རྟག་པར་གྱི་རྩི་བཞག་གནང་དགོས་རེད། དེ་ལྟར་མ་བྱུང་བ་ཡིན་ན་ཉི་མ་དང་པོ་དེ། ཉི་མ་དང་པོ་གཉིས་གསུམ་གྱི་བར་དུ་རྩི་བཞག་ཧ་མ་གནང་གིས་མི་འདྲ། ཧ་མ་ང་ཚོ། རྒྱ་རག་ལས་ཀ་དེ་འདྲ་ཞུ་དུས་སྐུ་ལ་རྩི་བཞག་གནང་མ་སོང།

ཉན་ཆོག་པའི་བླ་མ་ཡིས་གནང་བ་སྦྱིན་པའི་མོས་པ་ཡང་བྱེད་དགོས་པར་གསུངས་པས་དེ་རྣམས་བསྟན་པས། དེ་ནས་ལྷ་དེ་ཚོ་ཆོས་ཉན་ལ་ཕེབས་པ་རེད་ཟེར་ཆོས་ཉན་ལ་ཕེབས་དུས་ཀོ་ལ་ས་ལ་འབབ་ཐུབ་གོ་མ་རེད། ལྷ་སྲིན་གྱི་དེ་ས་ལ་འབབ་ལ་བཙོག་པ་ཞེ་དྲག་བཏག་གོ། བཙོག་པ་ཞེ་དྲག་བཏག་གོ་དེ་བཏག་ཡས་ས་བར་སྣང་ལ་བསྡད་གོ། བར་སྣང་ལ་བསྡད་ཆོག་ཡས་ཀྱི་བླ་མ་གིས་གནང་བ་སྦྱིན་པའི་ཚུལ་དྲངས་པས་དེ་ལྷ་དང་ལྷ་མིན་མི་དང་མི་འམ་ཅི་ཡི་དབང་པོ་དང་ཟེར་ཚིག་བཞི་པོ་དེ་དེ་དེ་ཀོ་ལ་བླ་མས་ཏོ་སེ་ཀོ་ར་བྱེད་ཀྱི་ནི་བར་སྣང་ལ་བྱེད་ཟེར་གོ་རེད། དེ་དུས་ཀོ་ལས་ལྷ་ཀླུ་ལྷ་མ་ཡིན་ལ་སོགས་པ་ཐམས་ཅད་ཕེབས་གསུངས་སོ། ཚང་མ་ཐམས་ཅད་ཆོས་ཉན་གྱི་འདུག་གསུངས་སོ་རམ་ཅོ་མོས་པ། བྱེད་དགོས་ཡིན་པར་ཐལ། ཐུགས་ཁུར་ཐེབས་པས་སྟོང་པ་ནོར་གྱིས་ཐུགས་ལ་བཟོད་པར་མཛོད། ད་ཨོ་ཏི་ཁ་ཐུག་དེ་བཞག་ཁྱིམ་དུད་པ་ཚོ། ཡུལ་གང་ལ་བཤད་པ་དང་མི་བཤད་པའི་ཁྱད་པར་ནི་སྤྱིར་འདུལ་བ་ལས་མ་གསོལ་བ་ལ་མི་བྱའོ་ཞེས་གསུངས་པ་ལྟར་གསོལ་བ་མ་བཏབ་པར་བཤད་དུ་མི་རུང་ཞིང་གསོལ་བ་བཏབ་ན། དེ་མ་ཐག་མི་བཤད་པར་བདག་གིས་ལེགས་པར་མི་ཤེས་པས་འཆད་མི་ནུས་ཞེས་པ་དང་ཁྱེད་ལྟ་བུ་བདག་ཉིད་ཆེན་པོའི་མདུན་དུ་བདག་གིས་ཇི་ལྟར་བཤད་ནུས་ཞེས་ཁེངས་སྐྱུང་བ་དང་གཞན་གྱི་མོས་པ་བརྟགས་ནས། གཟོད་སྣོད་དུ་རུང་བར་ངེས་ན་འཆད་པར་བྱ་དགོས་པ་ཡིན་ཏེ་ཏིང་ངེ་འཛིན་གྱི་རྒྱལ་པོའི་མདོ་ལས། རབ་རྒྱས་བདག་གིས་མ་ལོབས་ཞེས་ཐོག་མར་ཚིག་འདི་བརྗོད་པར་བྱ་ཁྱེད་ནི་ཤེས་ཤིང་མཁས་ཡིན་ན་བདག་ཉིད་ཆེན་པོའི་མདུན་དུ་ནི་བདག་གིས་ཇི་ལྟར་བཤད་ནུས་ཞེས་ཁྱོད་ཀྱིས་དེ་སྐད་བརྗོད་པར་བྱ་ཞེས་གསུངས། འོན་ཀྱང།

ཆུ་ཉིད་ཀྱིས་དེ་མ་འདས་ཆུ་ཤེས་ཀྱི་དེ་ཡར་ལངས་ནས་ཤེས་བྱུང་བ་མ་རེད་ཟེར། ཉེ་བ་ལ་གདོན་ཏེ་མི་ཤེས་པ་དང་སྟེ་ཐོག་པོ་ལ་སྨྲ་བ་ནི། མི་ཤེས་པ་སོགས་ཉི་ཤུ་རྩ་དྲུག་བསྡུ་བ་ལས་གསུངས་པ་ལྟར་མཛད་དགོས་སོ་ཟེར། བསྡུ་བ་རྡོ་རྩ་བ་ནི་དེ་རེ་རེ་ནས་གསུངས་ཡོང་རོགས་མཛད་དགོས་གསུངས་ཟེར། གང་གི་ས་ཆའི་གསུངས་པ་མཇུག་ཏུ་ཐུན་མིན་དུ་ཇི་ལྟར་བྱ་བ་ནི་ཟེར། གཏང་རག་གིས་མ་འདྲེས་ཀྱི་མཇུག་ཏུ་ཆུ་ཉི་ཤུ་བྱ་བའི་དགེ་རྩ་ན། རི་སྦལ་མ་གསུམ་གྱི་སྒོ་ནས་བསྟན་པ་རྒྱས་པའི་རྒྱུད་དང་ཟེར།

ཉིན་བཞི་པ་དཔལ་ལྡན་ཟླ་བ་གྲགས་པས་གང་ཚེ་རང་དབང་འཇུག་ཅིང་མཐུན་གནས་པ་གལ་ཏེ་འདི་བདག་འཛིན་པར་མི་བྱེད་ན་གཡང་སར་ལྷུང་བས་གཞན་དབང་འཇུག་འགྱུར་བ་དེ་ལས་ཕྱི་ནས་གང་གིས་སློང་བར། ཞེས་གསུངས་པ་ལྟར་རང་ཅག་རྣམས་མི་ཁོམ་པའི་གནས་ལས་ཐར་ཏེ་དལ་འབྱོར་གྱི་རྟེན་ཐོབ་ནས་ཆོས་བྱེད་པའི་རང་དབང་ཡོད་པའི་སྐབས་འདིར་གཏན་གྱི་འདུན་མ་ཞིག་མ་བསྒྲུབས་ན་ཕྱིས་ནས་ངན་སོང་གཡང་ས་སོགས་སྡུག་བསྔལ་གྱི་གཞན་དབང་དུ་གྱུར་པའི་ཆོས་ཀྱི་སྒྲ་ཙམ་ཡང་ཐོས་པའི་སྐལ་བ་མེད་པའི་གནས་སུ་ལྷུང་ན་ངན་སོང་དེ་ལས་སློང་བའི་ཐོག་ཚོགས་ཡང་སུས་བྱེད། དེ་བས་རང་དབང་ཡོད་པའི་སྐབས་འདིར་ཅི་ནས་ཀྱང་གཏན་གྱི་འདུན་མ་ཞིག་བསྒྲུབ་པར་བྱ། དེ་ཡང་ལམ་གྱི་རིམ་པ་དེ་ལྟ་བུ་ལས་འབྱུང་བ་ཡིན་པས་བདག་གིས་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཕྱིར་དུ་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ཉན་ནས་ཉམས་སུ་བླང་སྙམ་པའི་ཀུན་སློང་གསལ་བཏབ་སྟེ་གསན་པར་གང་གསན་པར་བྱ་བའི་ཆོས་ནི། སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་ཀྱི་སར་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས་ཞེས་སོགས་ནས་ས་བཅད་བགྲངས་པའི་བར་དག། སྔར་ལྟར་ལ་ཁ་སང་གི་བཤད་པ་རྣམས་ལ་བསྐྱར་བཤད་མདོར་བསྡུས་སོང་ནས་དེ་རིང་གི་བཤད་པ་ལ། བཞི་པ་སྡོམ་པ་དངོས་ཀྱི་སློབ་མ་ཇི་ལྟར་སྤྲོས་པའི་རིམ་པ་ལ་ལྔའི་ལོངས་སྤྱོད་རྩ་བའི་བཤེས་གཉེན་སྤྲད་པའི་ཚུལ་དང་བསྟན་ནས་ལོངས་སྤྱོད་ལྟར་སྤྱོད་པའི་རིམ་པའོ། དེ་ཡང་རྗེ་བཙུན་ཙོང་ཁ་པ་ཆེན་པོ་གསུམ་གྱི་ས་སྐྱའི་བདུད་རྩི་ཙམ་ལ་ཡང་མྱང་ལས་ཀྱི་ནི་ཤིན་ཏུ་འཆི་བའི་སྤྲོས་ཏེ་ལོངས་སྤྱོད་རྩ་བ་ཞེས་སོགས་མ་འདྲེས་པས་ན་གཤིན་གྱི་ལོངས་སྤྲོད་ཐམས་ཅད་ལོངས་སྤྲོད་སོགས་མཐོང་བྱེད་རྩ་བ་ལ་རག་ལས་པ་དང་དལ་འབྱོར་གཉིས་ཀ་ནི་མི་སློབ་པའི་ཟུང་འཇུག་གི་བར་གྱི་རྟོག་པས་མྱོང་མྱོང་མཐོང་བྱེད་བཤེས་གཉེན་བསྟེན་ཚུལ་ཁོ་ན་ལ་རག་ལས་པ། བསྟེན་ནས་བློ་ཇི་ལྟར་སྦྱོང་བ་ཞེས་པའི་ནས་ནི་སྦྱོང་ཁོངས་ཀྱི་སྒྲ་ཡིན་པས། བཤེས་གཉེན་ཚུལ་བཞིན་བསྟེན་པ་ལས་དལ་འབྱོར་ནས་ཟུང་འཇུག་གི་བར་འབྱུང་བར་བསྟན་ཏེ་དེས་ན་བཤེས་གཉེན་བསྟེན་ཚུལ་ནི་ཐོག་མར་ཤིན་ཏུ་གལ་ཆེ་ས་བཅད་དང་པོ་གསུམ་ལམ་རིམ་ཆེན་མོ་ལྟར་ཡིན་ཀྱང་དེ་མན་གྱི་ས་བཅད་རྣམས་དམར་ཁྲིད་ལྟར་ཡིན་པས་ཆེན་མོའི་ས་བཅད་དང་མི་འདྲ། དེས་ན་དང་པོ་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་ལ་གཉིས་ཐུན་གྱི་ངོ་བོ་ལ་ཇི་ལྟར་བྱ་བ་དང་ཐུན་མཚམས་སུ་ཇི་ལྟར་བྱ་བའི་ཚུལ་ལོ། ས་བཅད་ཐུན་དང་ཐུན་མཚམས་ཕྱེ་བ་དེ་ནི་ཤིན་ཏུ་གནད་ཆེ་སྟེ་མི་ཚེ་ཧྲིལ་པོའི་བྱ་བ་ཉིན་ཞག

ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་དང་བསྟེན་ནས་བློ་ཇི་ལྟར་སྦྱང་བའི་རིམ་པ་གཉིས་སུ་ས་བཅད་གཉིས་བཀྲམ་པ་རེད་པ་ས་བཅད་གཉིས་པོ་དེ་ལམ་གྱི་རྩ་བ་ཟེར་དགོས་ཡ་དེ་ག་རེ་ཟེར་ན། ང་རང་ཚོ་ཡལ་ག་དང་ལོ་འདབ་དང་འབྲས་བུ་ཚང་མ་ཐམས་ཅད་ག་རེ་བྱས་པ་ཡིན་ནའི་ཤིང་གི་རྩ་བ་དེ་མེད་ན་སྐྱེ་ཐུབ་ཡ་ཁྱོན་ནས་མེད་པ་རེད་པ། དེ་ཡི་ས་རྒྱལ་བའི་མྱུ་གུའམ། ལུང་རྟོགས་ཚང་མ་ཐམས་ཅད་ལུང་རྟོགས་ཀྱི་ཡོན་ཏན་ཚང་མ་ཐམས་ཅད་ག་འདྲ་ཞིག་བྱས་པ་ཡིན་ནའི་བཤེས་གཉེན་བསྟེན་ཚུལ་ཚུལ་བཞིན་དུ་མ་བྱས་ན་ནི་སྐྱེ་ཡ་མེད་པ་སྟེ། སྐྱེ་ཡས་མེད་པ་དེ་ནི་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ། ལམ་གྱི་རྩ་བ་མེད་པ་ཡིན་ན་ཡལ་ག་དང་ལོ་མ་ཡོང་བར་བ། དེ་ཡིན་ཙང་ལམ་གྱི་རྩ་བ་བཤེས་གཉེན་བསྟེན་ཚུལ་ཟེར་ཏེ་ས་བཅད་ཁོ་རང་རང་སྤྲང་ཚོས་མིན་པ་ཆེན་པོ་ཡོད་རེད་ཟེར་ཏེ་གསུང་བ་དེ་དེ་ཡིན་པ་རེད། བསྟེན་ནས་བློ་ཇི་ལྟར་སྦྱང་བའི་ཚུལ་ཟེར་ཏེ་བཤེས་གཉེན་བསྟེན་ཚུལ་ཡག་པོ་ཅིག་བྱས་ཚར་ཟིན་ན་བསྟེན་ནས་ཟེར་ཏེ། ད་འབྱུང་ཁུངས་ཀྱི་སྒྲ་རེད་ཟེར་དེ་ནས་བཟུང་སྟེ་མི་སློབ་པའི་ཟུང་འཇུག་ཡོད་པ་ཚོས་ད་ནི་ཤ་སྐྱག་བྱས་ནས་ཐུབ་ཟེར། ཡོངས་སུ་རྫོགས་པ་གོང་མ་དེ་ལ་བརྟེན་ནས་ཡོང་གི་རེད།

མཚན་མོ་གཉིས་ལ་ཉིན་ཞག་ཕྲུགས་གཅིག་ཟེར་དགོས་པ་དེ་ཉིད་གཉིས་པོ་དེ་དོན་ལྡན་ཡག་པོ་བྱུང་སོང་ན་ནི་མི་ཚེ་ཧྲིལ་པོ་ཁོ་རང་རང་ཡར་འགྲོ་བའི་དགེ་མགོ་བ་ཡོད་རེད། དེ་ཡིན་ཙང་ནས་ཐུན་དང་ཐུན་མཚམས་གཉིས་སུ་ཕྱེ་དགོས་ཡོད་དེ་དེ་རེད། ད་ཐུན་གྱི་ངོ་བོ་ལ་ཇི་ལྟར་སྦྱོང་བ། དེ་ནས་ཐུན། དང་པོ་ཐུན་གྱི་ངོ་བོ་ལ་ཇི་ལྟར་སྦྱོང་བ་དེ་ཡིན་པ་རེད། དེ་ནས་སྦྱོར་བའི་ཆོས་དང། དངོས་གཞི་ཇི་ལྟར་སྐྱོང་བ་མཇུག་ཏུ་ཇི་ལྟར་བྱ་བའི་རིམ་པ་གསུམ། དེ་ཡང་སྦྱོར་བ། སྦྱོར་བ་ལ་གལ་ཆུང་དུ་བྱེད་མི་ཉན་ཏེ། དཔེར་ན་ཇ་ཞིམ་པོ་ཞིག་བཟོ་བ་ལ། ཐོག་མར་ཉོ་སྒྲུབ་ནས་ནན་ཏན་བྱེད་དགོས་པ་བཞིན་དངོས་གཞི་ཉམས་མྱོང་རྒྱུད་ལ་སྐྱེ་བའི་རྒྱུ་ཚོགས། སྦྱོར་བའི་ཆོས་ལ་ནན་ཏན་བྱེད་དགོས། ད་ནི་སྦྱོར་བ་ཟེར་སྦྱོར་བ་དང་དངོས་གཞི་མཇུག་ཟེར་གསུམ་ཡོད་རེད་པ་སྦྱོར་བ་དེ་ལ་ནི་མཐོང་ཆུང་བྱེད་རྒྱུ་མ་རེད། དངོས་གཞི་ཡག་པོ་ཡོང་དང་མ་ཡོང་དེ་རྒྱུ་བ་ལ་རག་ལས་པ་རེད། དེ་ཡིན་ཙང་སྦྱོར་བ་དེ་གཟབ་གཟབ་ཞིག་ལ་བྱེད་དགོས་པ་རེད།

རྒྱུད་དང་འདྲེས་ངེས་སུ་བྱ་བའོ། དང་པོ་གནས་ཁང་བྱི་དོར་བྱས་ལ། བྱེད་པ་དེ་བླ་མ་གསེར་གླིང་པའི་རྣམ་ཐར་ཡིན་ལ་དེ་ཡི་ཁུངས་ནི་མདོ་ལས་བྱང་ཆུབ་སེམས་དཔའ་ས་ཕྱོགས་གཙང་མར་སྐྱིལ་མོ་ཀྲུང་བཅས་ཏེ། ཞེས་གསུངས་པ་དེ་ཡིན་བྱི་དོར་བྱ་དགོས་པའི་རྒྱུ་མཚན་ནི་དཔེར་ན་བླ་མའམ་དཔོན་པོ་ཆེན་པོ་ཞིག་རང་གི་ཁྱིམ་དུ་གདན་དྲངས་ན་ཐོག་ཐོག་མར་གད་བདར་སོགས་ལེགས་པར་བྱེད་དགོས་པ་ལྟར་རང་གི་གནས་ཁང་དེ་ཡང་བླ་མ་རྒྱལ་བ་སྲས་བཅས་གདན་འདྲེན་པ་ལ་གུས་པར་བྱ་བའི་ཆེད་དུ་ཡིན་ཀུན་སློང་རང་སྐྱིད་འདོད་དང། མཛེས་ཆོས་སོགས་ཀྱི་ཆེད་དུ་བྱས་ན། པོ་ཏ་ལ་དང་སེ་འབྲས་ཀྱི་གད་པ་ལྟར། ཕན་ཡོན་གང་ཡང་མི་འབྱུང། དེ་ལྟར་མིན་པར་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་ཕྱིར་ལམ་གྱི་རིམ་པའི། ཁྲིད་དམིགས་སྐྱོང་བའི་སྔོན་འགྲོར་ཚོགས་ཞིང་ལ་སྲི་ཞུ་དང་བཀུར་སྟིའི་བསམ་པ་དང་ལྡན་པར་བྱས་ན་ཕན་ཡོན་ཤིན་ཏུ་ཆེན་པོ་འབྱུང་མདོ་ལས་ཕན་ཡོན་ལྔ་གསུངས་ཏེ། རང་གི་སེམས་དྭངས་བར་འགྱུར་བ་གཞན་གྱི་སེམས་དྭངས་བར་འགྱུར་བ་ལྷ་རྣམས་དགའ་བར་འགྱུར་བ་མཛེས་པའི་ལས་བྱེད་པ་དང་ལུས་ཞིག་ནས་ལྷ་ཡུལ་དུ་སྐྱེ་བ་དང་ལྔ་ཡིན་དེ་ཡང་བདག་གི་བླ་མ་རིན་པོ་ཆེས་དཀར་ཕྱོགས་ཀྱི་ལྷ་རྣམས་མི་ཡུལ་དུ་ཡང་དང་ཡང་དུ་ཡོང་ནས་ཆོས་ཚུལ་བཞིན་དུ་སྒྲུབ་པ་རྣམས་ལ་སྲུང་སྐྱོབ་བྱེད་པ་ཡིན་པས་རང་གི་གནས་གཙང་མར་མ་བྱས་པར་བསྡད་ན་ལྷ་རྣམས་མི་གཙང་བ་ལ་འཛེམ་པས་འཁོར་མི་ནུས་ཤིང་སྲུང་སྐྱོབ་བྱེད་མི་ནུས་དཀར་ཕྱོགས་ཀྱི་ལྷ་རྣམས་དགའ་བ་ཙམ་དུ་མ་ཟད་བླ་མ་དང་སངས་རྒྱས་ལ་སོགས་པ་རྣམས་ཀྱང་མཉེས་པ་ལ་བྱ་གསུངས། མཛེས་པའི་ལས་གསོག་པ་ཡང་ལུས་མཛེས་པ་ཙམ་མ་ཟད་ཚུལ་ཁྲིམས་དག་པ་ལའང་བྱ་སྟེ་ཚུལ་ཁྲིམས་དག་ན་ལུས་མི་མཛེས་ཀྱང་རྒྱལ་བ་སྲས་བཅས་གཟིགས་ངོར་ཤིན་ཏུ་མཛེས་པ་ཡིན་རྗེ་བཙུན་ཙོང་ཁ་པ་ཆེན་པོས་བློ་གྲོས་ལྡན་པ་རྣམས་ཀྱི་ངོ་ཚའི་གོས་ཚུལ་ཁྲིམས་ཡིན་གྱི་དུ་ཀུ་ལ

སྔོན་ཉིད་བྱས་པ་དེ་ཇི་སྲིད་ཅིག་འགྱུར། དོ་རོ་སི་ཏི་ཀོ་ལ། དེས་འདྲེན་པའི་རྣམ་གྲོལ་ལམ་སྐབས་ཀྱི་སྤང་བྱ་མ་ལུས་པ་སྤངས་པར་བ། རང་གི་བར་ཆད་མེད་ལམ་གྱིས་ངོས་སྐལ་གྱི་སྤང་བྱ་མ་ལུས་པ་དེ་སྤངས་པ་དེ་ལ་དོ་རོ་སི། ཨོ་དོ་དོ་ན་ནི་ནི་ལམ་བདེན་དང་འགོག་བདེན་གཉིས་ཀ་དེ་ནི་ལ་བསྟན་རྒྱུ་རེད། ལམ་བདེན་བསྟན་རྒྱུ་རེད་ལ་འགོག་བདེན་བསྟན་རྒྱུ་མི་རེད། ད་ང་ཚོ། ཐ་མལ་པ་ཡིས་དེ་ལ་བཞག་པ་ཡིན་ན་དེས་བརྗོད་པ་དེ་ཇི་སྲིད་དེ་གཙང་སྦྲ་བྱས་པ་དེར་བ། དོ་རོ་སི་ཏི་ཆུ་ལོག་དུ་མ་གཡོ་ཁ་འགྲོ་ཡས་དེ་ལ་ཇི་དོ་རོ་སི།

ཚེས་བཟང་དུས་བཟང་དེ་འདྲ་ལ་ཡིན་ན། རང་ལ་ཀུན་ཡོན་འཇོག་ཧ། མ་རྫོང་བུ་ལེན་ནོ་ལ་ཆོས་བྱེད་ཀྱི་ག་འདྲ་འདུག་མི་འདུག་བརྟག་ཧ་ཡོང་དགོས། བརྟག་ཧ་ཡོང་ནས་ཆོས་བྱེད་ཀྱི་ཡག་པོ་འདུག་ན་རང་ལ་སྲུང་སྐྱོབ་ལ་སོགས་པ་བྱས་ནས་རོགས་རམ་བྱས་ཕན་ཐོགས་ཆེན་པོ་ཡོང་དགོས། ཤག་ནང་ལ་བཙོག་པ་ཅིག་བཞག་བཞག་ཡིན་ན་དཀར་ཕྱོགས་ཀྱི་ལྷ་ལ་སོགས་པ་དེ་ཚོས་རོགས་རམ་བྱས་ཐུབ་ཀྱི་མེད་རེད།

ཁོ་མོ་སྦྲོན་ཅིག་བྱས་པ་ལྟར། ཡང་ཁྱེའུ་ཞིག་བྱུང་བས་རྒན་མོ་བོས་པ་དང། དེས་ཁྱེའུ་དེ་ཁྲུས་བྱས་རས་དཀར་གྱིས་དཀྲིས། རས་དཀར་གྱིས་དཀྲིས་ནས་དེ་ནི། ཁ་མར་གྱིས་ཀྱང་བཀང་སྟེ་བུ་མོ་ཞིག་གི་ལག་ཏུ་བྱིན་ནས་དེ་ལམ་པོ་ཆེའི་བཞི་མདོར་བཟུང་ལ་དགེ་སྦྱོང་དང་བྲམ་ཟེ་བྱུང་བ་ལ་བསྐུ་བ་བྱས་ཏེ་ཆུ་བོ་དེའི་འཕར་བ་དག་གི་ཞར་ལ་ཕྱག་འཚལ་ལོ་ཞེས་བགྱི་ཞིག་ཞེས་ཉི་མ་ནུབ་པ་ན་གསོལ་ན་ཕྱིར་ཤོག་ཤེས་ན་དོར་རོ་ཅིག་བྱས་པ། བུ་མོ་དེས། སྒྲིབ་པ་ཞིག་ཡིན་པས་ལོང་བུ་ཆིག་བཞི་རྡོར་བཟླས་པ། དང་པོ་མི་འཐད་པ་དག་བྱུང་བ་དེ་དག་ལ་རྒྱལ་མོ། སྔར་བཞིན་བྱས་པ་དེ་ནི་ཁྱེའུ་རིང་དུ་འཚོ་བར་གྱུར་ཅིག་ཚེ་རིང་དུ་སྐྱོང་བར་གྱུར་ཅིག་ཕ་མ་གཉིས་ཀྱི་ཡིད་ལ་བསམ་པ་རྫོགས་པར་གྱུར་ཅིག་ཞེས་བརྗོད་དོ། དེ་ནས་དགེ་སློང་དག་བྱུང་བས་སྔར་བཞིན་བརྗོད་དོ། དེ་ནས་རྒྱལ་བྱེད་ཀྱི་ཚལ་གྱི་ལམ་དུ་ཁྱེར་བ་དང་བཅོམ་ལྡན་འདས་བསོད་སྙོམས་དུ་བྱོན་པ་མཇལ་བས་ཀྱང་གཞན་སྔར་ལྟར་ལ་ཕ་མ་གཉིས་ཀྱི་ཆོས་དང་ལྡན་པའི་ཡིད་ལ་བསམ་པ་ཡོངས་སུ་རྫོགས་པར་གྱུར་ཅིག་ཞེས་བརྗོད་པར་བྱའོ་ཉི་མ་ནུབ་བར་དུ་གསོན་པ་མཐོང་ནས་ཁྱིམ་དུ་ཁྱེར་འོང་བ་དང་དེ་ལམ་པོ་ཆེར་བཟུང་བས་ལམ་ཆེན་པ་ཞེས་མིང་བཏགས་སོ་དེ་ཆེན་པོར་གྱུར་ནས་བྲམ་ཟེའི་རིག་བྱེད་ཡན་ལག་དང་བཅས་པ། ཡན་ལག་དང་བཅས་པ་ལ་མཁས་པར་གྱུར་ནས་བྲམ་ཟེའི་ཁྱེའུ་ལྔ་བརྒྱ་ཙམ་ལ་གསང་ཚིག་སློབ་བོ། ཡང་ཁྱེའུ་ཞིག་བྱུང་བར་རྒན་མོ་དེ་བོས་ནས་སྔར་བཞིན་བྱས་པ། བུ་མོ་དེ་ལེ་ལོ་ཅན་ཡིན་པས་ཁྱེའུ་དེ་ལམ་ཕྲན་ཞིག་ཏུ་བཟུང་ནས་བསྡད་པར་དེར་དགེ་སྦྱོང་དང་བྲམ་ཟེ་ཚོ་གང་ཡང་མ་འོངས་པ་ན་བཅོམ་ལྡན་འདས་ནི་ཉིན་མཚན་དུས་དྲུག་ཏུ་འགྲོ་བ་ལ་གཟིགས་པར་གྱུར་པ་འདི་སུ་ལ་ཡང་སུ་ཡང་འགྲོ་བ་མེད་པར་གཟིགས་ནས་ལམ་དེར་ཆེད་དུ་ཕེབས་པ་ན་བུ་མོ་དེས་སྨོན་ལམ།

ལྷོ་སྒོ་བ་ལ་དབང་བཟུང་བའི་འབུ་བརྗེས་འབུ་བཟུང་བའི་དབང་བརྗེས་པས་ལྷོ་བས་དེ་བསྐྱུར་ནས་ཁྱོད་ཀྱི་བུ་ལོང་ཁྱི་པ་ལ་ཅང་སེའི་ལྟེ་བའི་ཤེ་ལ་ཁོ་བོ་གཞན་ལ་ཡང་ལྷོ་སྒོ་བས་དེ་ལས་ལྷོང་མི་ནུས་སོ་ཞེས་སྨྲས་སོ། དེ་འབུལ་བའི་མཆོག་ཏུ་འབུལ་བའི་ཆུང་བ་མཆོག་ཏུ་ཆུང་བ་ཡིན་པས་དེ་ཡི་མིང་ལོང་ཆུང་བ་ཞེས་བྱ་བར་གྱུར། ལོང་ཤེས་དེ་ཉིད་ཀྱི་ཕ་མ་ཤི་ནས་ལོང་ཁྱི་པ་ཐུབ་པས་བསྟན་པར་ཞུས་ནས་སྡེ་སྣོད་སྲུང་ལ་ཁྱི་ཞེས་སྒྲ་བཅོས་པར་གྱུར་ཏོ། ལྷ་མ་དྲང་སྲས། འཕགས་པ་ལམ་ཆུང་པའི་རྣམ་ཐར་དེ་འདི་འདྲ་ཡིན་པས་ན་སྔོན་མ་བྲམ་ཟེ་ཞིག་ལ་ནི། བུ། བུ་ཅི་སྐྱེས་གང་ག་ཤི་འགྲོ་ནས། མགོ་མ་ཐོན་བྱས་ནས་ག་ཚོད་སྐྱེས་པ་ཡིན་ན་ག་ཚོད་ཤི་འགྲོ་ནས་ཨ་ནི་རྒྱུ་མ་མོང་ཁྱད་པར་དུ་ཚིག་ཁྱད་པར་གྱི་རྒན་མོ་ཅིག་ཡོད་པ་འདྲ་དང་དེ་ནི་ད་ནི་བཟང་སྟེ་ཨ་ནི་བུ་སྐྱེས་ཟེར་ན་ངའི་རྩ་ལ་ཁྲིད་ཤོག་ཟེར། ང་ཡིས་ཐབས་ཤིག་བྱེད་དགོས་ཟེར་ནས་ཨ་ནི་བུ་ཅིག་བྱུང་བུ་ཅིག་བྱུང་ནས་རྒན་མོ་དེས་ཟེར་ནང་བཞིན་བྱས། ཟེར་ནང་བཞིན་བྱས་ནས་ཨ་ནི་རྒན་མོ་དེས་ཁོ་ལ། མང་པོ་ཅིག་བྱས་བྱས་ནས།

བུ་མོ་ཅིག་ལ་གཏད་ནས། ད་དེ་ཤི་སོང་ན་ཡང་རོ་མར་གཡུགས་ནས་ཤོག་ཨོ། ཤི་མ་སོང་ན་འདི་ཚོས་སྨོན་ལམ་རྒྱག་ག་དེ་སྨོན་ལམ་ག་རེ་རྒྱག་གི་དེ་ནང་ལ་ཚུར་ཁྱེར་ཤོག་ཟེར་ཏེ། ཨ་ནི་མི་དེ་ཡིས་ལམ་བཞི་མདོ་གཅིག་ལ་ཁྱེར་ནས་སྒུག་བསྡད་དེ་ཐོག་མར་མུ་སྟེགས་པ་མུ་སྟེགས་པའི་རིགས་ཀྱིས། ལྷོག་ཁྱེར་གྱིས་དེ་འདྲ་མང་པོ་ཅིག་བྱོན་ཅིང་འདི་ཚོ་སྨོན་ལམ་རྒྱག་རོགས་བྱེད་ཟེར་ཚེ་དེ་ཚོ་གིས་ནི་ཚེ་རིང་བ་ལ་སོགས་པ་དེ་ཚོས་སྨོན་ལམ་རྒྱག་གིན་པ། དེའི་གཞུག་གུ་དགེ་སློང་བསོད་སྙོམས་པ་དེ་ཚོ་ཕེབས་ཏེ་ཁོ་ལ་ད་ག་རང་སྨོན་ལམ་རྒྱག་གིན་པ། ད་དེ་ཡི་རྗེས་སུ་སངས་རྒྱས་བྱོན་ཅིང་ནི་སངས་རྒྱས་ཀྱིས།

དེའི་འོ་མ་དེ་བྱས་ནས་ཡང་རྒྱལ་མོ་དེ་དག་བྱས་ཏེ་རྒྱལ་མོ་ཡང་ཧ་མ་ནོ་ཞིག་བྱས་བྱས་ནས་ཡང་མིའི་ཁྱི་ལ་བཏེགས་ནས། ལང་ཀ་ན་སྨན་ལོང་འཇོག་རོ་ཅིག་ཟེར། སྒོ་ཧ་འགྲོ་ཤོག་ཟེར་ཏེ་ཁོ་ལ། ལོ་ཆུང་བ་ཁྱི་བུ་མོ་ལོ་ཆུང་བ་ཁྱི་ལ་བཏེགས་ནས་བུ་མོ་ལོང་ཆུང་བ་དེ་འཇི་ལ་ཉན་པོ་བྱས་བྱས་ནས། ལང་ཁྱི་དེ་ན་མ་འགྲོ་བ་བྱས་ནས་ལང་ཁྲིད་ཁྱི་ལ་བསྡད་བྱས་ནས། ལང་ཁྲིད་ཁྱི་ལ་བསྡད་དེ་ཁོ་ལ་དེ་གཉིས་ཀ་ལང་ཁྲིད་ན་ལ་སོ་གོང་མ་ཡོང་རེད། སྨན་ལོང་འཇོག་ཁྱི་མ་རབས།